ད་ལོ་རབས་བདུན་ཅུ་ནས་འགོ་བཙུགས་ཏེ་ཨོ་སི་ཀྲོ་ལི་ཡའི་ནང་ལ་བོད་མི་གང་འཚམ་ཞིག་སླེབས་འགོ་བཙུགས་ཡོད་རེད། ད་ལྟའི་ཆར་ལ་ཨོ་སི་ཀྲོ་ལི་ཡའི་ནང་ལ་བོད་མི་སྟོང་ཕྲག་ཁ་ཤས་ཡོད་པའི་ཚོད་དཔག་བྱེད་ཀྱི་འདུག་ད་ནུབ་ཕྱོགས་རྒྱལ་ཁབ་གཞན་དང་མ་འདྲ་བའི་ཨོ་སི་ཀྲོ་ལི་ཡའི་ནང་ལ་བོད་མི་སླེབས་པ་མང་ཆེ་བ་ཅིག་ས་གནས་དེ་ལ་ཆབ་སྲིད་བཙོན་པ་དང་ཡང་མིན་ན་ཆབ་སྲིད་བཙོན་པའི་ནང་མི་ཉེ་འབྲེལ་གཙོས་ཀྱི་མིང་ཐོག་ནས་སླེབས་པ་ཞིག་ཆགས་ཀྱི་ཡོད་ས་རེད།

འདི་ཚོའི་ནང་ལ་ད་བོད་མི་མང་ང་ཅིག་གནས་སྡོད་བྱེད་ཀྱི་ཡོད་ས་རེད་ས་གནས་གཞན་པའི་ནང་ལ་ཡོད་པའི་བོད་མི་ཚོ་གིས་ཅིག་གང་ལྟར་བོད་དོན་དང་འབྲེལ་བའི་ལས་འགུལ་དེ་འདྲས་ག་འདྲས་སྤེལ་གྱི་ཡོད་མེད་འདི་འདྲའི་ཐད་ལ་བཀའ་མོལ་ཞུ་གི་བསྟན་འཛིན་བློ་བཟང་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་ཀུན་བཟང་རིག་འཛིན་ལགས། དང་པོ་དེ་ཅིག་གསུང་གནང་དང། མེལ་སྦུརན་ཁུལ་ལ་ད་ད་ལྟའི་ཆར་ལ་བོད་མི་གནས་སྡོད་བྱེད་མཁན་མང་ལོས་འདྲ་པོ་ཅིག་ཆགས་ཡོད་རེད་པས་ཨ་ནི་བོད་མི་མང་ང་ཅིག་ཆབ་སྲིད་བཙོན་པ་ཆགས་བསྡད་ཀྱི་ཡོད་རེད་ག་འདྲས་རེད།

ང་གོ་སྐབས་འདི་ཨ་ནི་ང་ཚོ་ཆབ་སྲིད་བཙོན་ཟུར་ཚོ་ལ་ཕུལ་བྱས་ནས་ཨ་ནི་འདི་གི་ནང་མི་ལ་ཕུལ་བྱས་ནས་ཨ་ནི་ད་ལྟ་ད་ཅིག Australia ལ་ཕལ་ཆེར་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ནས་ཨ་ནི་ད Australia ལ་ཨ་ནི་སླེབས་འགོ་ཚུགས་བྱས་ནས་ཨ་ནི་ད་ལྟའི་ཆར་ད་བས་ཨམ་ང་ཚོ་ས་གནས་མེལ་སྦོར་ལ་ཆ་བཞག་ན་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ཅིག་ད་ཕལ་ཆེར་ཆབ་སྲིད་བཙོན་ཟུར་ཡིན་གྱི་རེད་བསམ་གྱི་འདུག་ཨ་ནི་དེ་གཅིག་མཚུངས་ཀྱིས་ད་སིད་ནི་ལ་ཆ་བཞག་པ་ཡིན་ན་བོད་པ་ཆིག་སྟོང་ལྷག་ཞིག་ཡོད་རེད་ཨ་ནི་དེ་ནང་ཕལ་ཆེར་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ཅིག་ད་ནི་ཆབ་སྲིད་བཙོན་ཟུར་གྱི་ཨ་ནི་ནང་མི་དང་འབྲེལ་ཡོད་གྲས་ཆར་དེ་གས་ཆགས་བསྡད་ཡོད་རེད་བསམ་གྱི་འདུག། སིད་ནི་ཁུལ་ལ་ཆིག་སྟོང་ཙམ་ཅིག་གསུངས་སོང་མེལ་སྦོར་ནང་ལ་ལྔ་བརྒྱ་ཡས་མས་ཅིག་ཡོད་ས་རེད་དེ་བཞིན་ཅིག་ཡང་ཨོ་སི་ཀྲོ་ལི་ཡའི་གི་ས་གནས་གཞན་པ་ལ་ད་བོད་མི་མང་ལོས་མང་ཉུང་ག་ག་འདྲ་ཅིག་ཡོད་རེད།

ཆབ་སྲིད་བཙོན་ཟུར་ད་མང་ཆེ་བ་ཅིག་ད་ད་འདི་ལས་གཞི་འདི་ནང་ཡོང་ཡོང་དུས་ཨ་འདི་ད་ད་བཙན་བྱོལ་བོད་གཞུང་གི་ང་ཚོའི་གི་འོག་ནས་ཡོང་དགོས་ཡོད་དུས་ཨ་ནི་རྒྱ་གར་ནས་ཡོང་དགོས་ཡོད་རེད་ཞུ་ཡ་ཡིན་ཨ་ནི་འདི་ནས་ད་ཅིག་ད་མང་ཆེ་བ་ཅིག་རྡ་རམ་ས་ལ་ཨ་ནི་ང་ཚོའི་བོད་གཞུང་ནང་ལ་ཕྱག་ལས་གནང་མྱོང་མཁན་དང་ཡང་འདི་གི་གཅིག་ཁ་ཤས་ད་ཅིག་ད་ཡང། རྡ་རམ་ས་ལ་མ་ཡིན་པར་ཨ་ནི་ཡང་རྒྱ་གར་ས་ཕྱོགས་གཞན་པ་ལ་གནས་བསྡད་ཡོད་པ་ཨ་ནི་བྱས་ལ་ད་དེ་གོ་སྐབས་དེ་ཕུལ་ཡོད་དུས་ཨ་ནི་ད་ལྟ་དགུ་བཅུ་གསུམ་གྱི་ཨ་ནི་འོག་ལ་ཨ་ནི་ཁོ་རང་ཚོས་ཐོ་རྒྱབ་སྐྱོན་བྱས་ནས་ཨ་ནི་དགུ་བཅུ་གསུམ་ད་ལྟ་ཕལ་ཆེར་བཙན་བྱོལ་བོད་གཞུང་གཉིས་མཉམ་འབྲེལ་ཐོག་ནས་ཨ་ནི་ད་ལྟ་དེ་ཨོ་སྟྲོ་ལི་ཡ་ལ་བཏང་ཡག་གི་དེ་འདྲ་ཅིག་ཨ་ནི་བརྒྱུད་རིམ་ཅིག་ཆགས་བསྡད་ཡོད་ས་རེད། ཨ་ནི་དེ་མ་ཡིན་པར་ད་ལྟ་ཐད་ཀར་བོད་ནས་ཚུར་ཡོང་མཁན་དེ་འདྲ་ད་ལྟ་འདི་གི་ལས་གཞི་འདི་ནང་ལ་ཡོད་མ་རེད་དེ་ཡིན་ནའི་ལས་ད་ལྟ་བོད་པ་རེ་ཟུང་ཅིག་ཨ་ནི་ཡང་དེ་བོད་ནས་ཐད་ཀར་ཨ་ནི་སློབ་སྦྱོང་བྱེད་ག་དེ་འདྲ་གོ་ཡས་འདུག་ལ་མཐོང་ཡས་འདུག་ཡིན་ནའི་ད་འདི་ཡང་དཔེར་ན་ང་ཚོ་ད་ལྟ་འདི་གི་ལས་གཞི་ད་ལྟ་བཙན་བྱོལ་བོད་གཞུང་དང་ཨོ་སྟྲོ་ལི་ཡ་གི་ཨ་ནི་ད་ལྟ་ལས་གཞི་དེ་འདྲ་མ་རེད་འདི་ཡང་བོད་རྒྱ་ནག་གཞུང་གི་ཨ་ནི་ཅིག་སློབ་ཡོན་ཕུལ་བྱས་ནས་དེ་འདྲ་ཡིན་ས་རེད་ཨ་འདི་བོད་པ་རེ་ཟུང་གིས་ཡོང་གི་འདུག་ལོ་གཅིག་ལ་བོད་པ་གཅིག་གཉིས་ཟེར་ཏེ། བློ་བཟང་ལགས་འདི་རྣམ་པ་ཚོ་མེལ་སྦོརན་གྲོང་ཁྱེར་ནང་ལ་གཅིག་གི་བོད་རིགས་སྤྱི་མཐུན་ཚོགས་པ་ཅིག་ཡོད་རེད་ཚོགས་པ་དེ་གི་ཚོགས་གཙོ་དེ་ཁྱོད་རང་ཆགས་བསྡད་ཀྱི་འདུག་བོད་རིགས་སྤྱི་མཐུན་ཚོགས་པས་གི་ད་གང་ལྟར་བོད་ཀྱི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ་དང་འབྲེལ་བའི་ཐོག་ལ་གཅིག་ལོ་འཁོར་གཅིག་ལོ་འཁོར་མོ་གཅིག་གི་ནང་ལ་ཕྱག་ལས་གཅིག་གལ་ཆེ་བ་འདྲ་པོ་གཅིག་ག་རེ་ག་རེ་གནང་གི་ཡོད་རེད།

Australia། གི་སྣ་མང་མི་རིགས་ཀྱི་ཅིག་མཛད་སྒོ་དེ་འདྲའི་དེ་འདྲའི་སྐབས་ལ་ཨ་ནེ་ཡང་ཅིག་ང་ཚོའི་ངོས་ནས་གོ་སྐབས་ལེན་ཡང་ཅིག་གོ་སྐབས་བླངས་བྱས་ནས་ཨ་ནེ་འདི་ན་མཉམ་ཞུགས་བྱེད་ཡ་དང། དཔེར་ན་ཆ་བཞག་ན་དེ་འདྲ Australia Day ལབ་ནས་དེ་འདྲའི Australia གི་ཉིན་མོ་ལབ་ནས་དེ་འདྲའི་སྲུང་བརྩི་བྱེད་བྱེད་སྲོལ་ཡོད་རེད་འདི་ཉིན་མོ་དེ་ཨ་ནེ་ད་ཅིག་མི་རིགས་འདྲ་མི་འདྲ་ཆ་ཚང་སོ་སོའི་ཆས་གོས་གོན་དེ་ང་ཚོ་བོད་རིགས་དེ་གས་མཉམ་ཞུགས་བྱས་བྱས་ནས་སོ་སོའི་ཆས་གོས་གོན་བྱས་ཨ་ནེ་འདི་ན་མཉམ་ཞུགས་བྱེད་ཡ་དང་དེ་འདྲའི་གི་ཡང་ཅིག་གོ་སྐབས་དང་ལ་སོགས་པ་ཨ་ནེ་ཅིག།

སྤུ་གུ་བཞི་བཅུ་སོགས་ཀྱིས་དེ་འདྲས་ཀྱིས་ཨ་ནི། ཨ་ཁོ། ས་ཁུལ་གཉིས་ལ་འདི་བྱེད་རྒྱུ་ཡོང་བསྡད་འདུག། ས་ཁུལ་གཉིས་ལ་གསུངས་ན་དེ་འདྲ་དེ་མེལ་བོན་རང་གི་ནང་ལ་གཟའ་མཇུག་གི་སློབ་གྲྭ་དེ་ས་གནས་གཉིས་ལ་འཚོགས་ཀྱི་ཡོད་རེད། ལགས་འོང་རེད་དེ་སྐུ་ཚང་ལ། མེལ་བོན་ལ་ས་ཁུལ་ས་ཆ་གཉིས་ཡོད་རེད་གཅིག་པྲོ་ཧན་ལབ་པའི་ས་ཆ་གཅིག་དང་གཅིག་དན་ཏི་ནོང་ལབ་པའི་ས་ཆ་ས་ཁུལ་གཉིས་ལ་ད་ང་ཚོ་བོད་པ་འདྲས་གཞིས་ཆགས་ས་གཙོ་བོ་ས་ཁུལ་གཉིས་ལ་ཆགས་བསྡད་རེད་ཨ་ནི་དེ་གིས་ཨ་ནི། མཉམ་ལྟ་བྱེད། Prahran། དང Footscray ལ་བོད་པའི་ས་ཁུལ་གཉིས་འདི་མཉམ་འདྲེས་བྱས་བྱས་ནས་ད Prahran ལ་འཚོགས་ཀྱི་ཡོད་རེད། གཅིག་རྣམ་པ་ཚོ་མེལ་སྦོན་ཙམ་མ་ཡིན་པའི་ད་བོད་མི་མང་མང་བ་གཅིག་དེ་ཡང Sydney ལ་ཆགས་ཀྱི་འདུག Sydney དང་དེ་མིན་གྱི་ཡང་གཅིག་གི་བོད་མི་གནས་སྡོད་བྱེད་སའི་ས་གནས་གཞན་པ་དེ་ཚོའི་ནང་བ་ལ་གཟའ་མཇུག་གི་བོད་ཡིག་སློབ་གྲྭ་ཡོད་རེད་པས། འཚོགས་ཀྱི་འདུག་གས་ཁོང་ཚོས།

རྒྱ་ཆེན་པོ་ཡོད་ས་རེད་ཞུས་ཡིན། ད་ལྟ་མེལ་སྦོརན་ཁུལ་ལ་གཅིག་གི་ཆབ་སྲིད་དང་འབྲེལ་བའི་ལས་འགུལ་འདྲ་པོ་འདུག་འདི་ག་འདྲ་འདྲ་པོ་ཞིག་སྤེལ་ཐུབ་ཀྱི་འདུག་གས། ལགས་འོང་ད་ཆབ་སྲིད་དང་འབྲེལ་བའི་ལས་འགུལ་ད་དེ་སྔ་ནས་ཅིག་ཞུས་པ་ཡིན་པ་ན་ད་སྤྱི་བཏང་གིས་ད་ང་ཚོ་དུས་རྒྱུན་དུ་སྤེལ་དགོས་ཡ་དེ་ཨ་ནི་གསུམ་བཅུའི་དུས་དྲན་དང་ལ་སོགས་པ་ཨ་ནི་དེ་གས་བྱས་ཨ་ནི་དེ་གི་སྒང་ལ་བོད་ནང་ལ་ཛ་ཡང་ཛ་དྲག་གནས་ཚུལ་དེ་འདྲ་བྱུང་བ་ཡིན་ན་ཨ་ནི་ཡང་ཅིག་ང་ཚོ་ལམ་སང་ཕ་གས་ཨ་ནི་སྤེལ་ཅིག་ལས་འགུལ་སྤེལ་ཡ་ལ་སོགས་པ། ཨ་ནི་ཡང་ཅིག་བཙན་བྱོལ་བོད་གཞུང་ནས་ཨ་ནི་ཡང་བཀའ་ཕེབས་པ་དེ་འདྲའི་བྱུང་བ་ཡིན་ན་དེ་གི་ལས་འགུལ་སྤེལ་ལ་སོགས་པ་ཨ་ནི་དེ་འདྲ་ང་ཚོ་ཞུ་གཏུག་གི་ལས་འགུལ་དེ་འདྲའི་ད་དེ་སྔ་ཨ་ནི་དེ་འདྲ་ཨོ་སི་ཏྲོ་ལི་ཡ་བོད་དོན་རྒྱབ་སྐྱོར་ལྷན་ཁང་གི་ཨ་ནི་སྣེ་ཁྲིད་པའི་ཐོག་ནས་དེ་འདྲ་ཀན་བྷེར་ནང་ལོགས་ཞུ་གཏུག་དེ་འདྲའི་ཅིག་ཞུ་གཏུག་ལས་འགུལ་ཅིག་ལོ་ལྟར་རེ་འགྲོ་བཞིན་པ་རེད་ད་ད་ལྟའི་ཆ་ལ་དེའི་ལས་འགུལ་དེ་ས་གནས་རང་ལ་ཨ་ནི་དེ་འདྲའི་ཅིག་སྤེལ་ཡ་གི་དེ་འདྲ། ད་ཕྱི་ཟླ་བཅུ་གཅིག་ནང་ལོགས་ཨ་ནི་དེ་བཞིན་སྤེལ་གྱི་འཆར་གཞི་ཞིག་སྒྲིག་བཞིན་པ་རེད། ཨ་ནི་ཞུ་གཏུག་ལས་འགུལ་འདི་ད་ས་གནས་རང་གི་ཨ་ནི་གྲོས་ཚོགས་འཐུས་མི་ལ་ཕར་བཅར་བྱས་ནས་ཨ་ནི་བོད་ཀྱི་གནད་དོན་དེ་གས་ལབ་བྱས་ད་ཁ་ཁ་ཇི་ན་ཇི་ད་ལྟ་དེ་ཨ་གྲོས་ཚོགས་འཐུས་མི་འདི་དཔེ་མ་སྲིད་གནད་འགག་ཆེན་པོ་ཆགས་ཡོད་འདུག་ཨ་ནི་ད་གྲོས་ཚོགས་འཐུས་མི་འདི་ད་མི་མང་པོ་ཞིག་གི་སྐུ་ཚབ་མཚོན་ཐུབ་ཡོད་དུས་ཁོང་ཚོས་ཀྱི་གྲོས་ཚོགས་ནང་ལོགས་གཏམ་གླེང་བོད་ཀྱི་གནད་དོན་དེ་གས་ཅིག་བཤད་པ་ཡིན་ན་ཨ་ནི་ད་ད་བརྙན་འཕྲིན་བརྒྱུད་བྱས་ནས་ཨ་ནི་ཡང་མི་མང་པོ་ཞེ་པོ་ཅིག་ལ་ཧ་གོ་ཡ། དེ་འདྲའི་གི་ཨ་ནི་ཅིག་གི་རེ་བ་དང་ཨ་ནི་དེ་འདྲའི་ཅིག་ཕྱག་ལེ་བོར་ཞུ་ཡའི་དགོས་སོང་ལ། ཨ་ནི་དེ་ཙམ་མ་ཟད་ད་སྤྱིར་བཏང་གི་ཡང་མཚམས་རེ་གནས་སྟངས་ལ་དཔགས་ནས་ཨ་ནི་ཅིག་ལས་འགུལ་སྤེལ་ཡ་དེ་འདྲའི་ཅིག་མཚམས་རེ་ཡོང་གི་འདུག་ཞུ་ཡ་ཡིན། ད་ལོ་ལོ་ནས་འགོ་བཙུགས་ནས་གསུང་གི་ཡོད་ན་ད་ལོ་ལོ་ལ་ཡིན་པ་ཡིན་ན་གང་ལྟར་ད་ལོ་ལོ་ནས་བྱས་ནས་ཡང་མེལ་སྦོན་གྲོང་ཁྱེར་ནང་གི་གཅིག་གྲོས་ཚོགས་འཐུས་མི་ཚོ་ལ་ཞུ་གཏུག་གནང་གི་ཡིན་གསུངས་སོང། དེ་སྔ་གཅིག་རྣམ་པ་ཚོ་གི་ཞུ་གཏུག་ལས་འགུལ་དེ་ཚོ་སྤེལ་ས་ག་བ་ལ་སྤེལ་གི་ཡོད་རེད་སིད་ནི་ལ་ཕེབས་དགོས་ཀྱི་ཡོད་རེད་ག་འདྲ་རེད་ཕེབས་ནས་གནང་གི་ཡོད་རེད། ད་སྤྱིར་བཏང་གི་ད་ལྟ་ཞུ་གཏུག་ལས་འགུལ་དེ་གཙོ་བོ་འགན་ཁུར་ཨེ་ཏི་ད་ལྟ Australian Tibet Council གི་འགན་ཁྱེར་བྱས་ནས་ཨ་ནི་ང་ཚོ་ད་ལྟ་ཨོ་སི་ཀྲོ་ལི་ཡའི་གྲོང་ཁྱེར་ཀན་བྷ་ར་ལ་ཨ་ནེ་ང་ཚོ་ལོ་ལྟར་རེ་ད་ས་གནས་རེ་རེ་ནས་ཨ་ནེ་མི་གསུམ་གསུམ་བྱས་འགྲོ་བྱས་ནས་ཨ་ནེ་ཨོ་སི་ཀྲོ་ལི་ཡའི་གྲོང་ཁྱེར་ཀན་བྷ་ར་ལ་ཨ་ནེ་ད་ང་ཚོའི་གྲོས་ཚོགས་ཨོ་སི་ཀྲོ་ལི་ཡའི་གཞུང་ཨ་མ་དང་ཨ་ནེ་གྲོས་ཚོགས་ཕ་གིའི་ཆགས་ཡོད་རེད། དེ་ལ་ཞུ་གཏུག་ལས་འགུལ་སྤེལ་གྱི་ཡོད་རེད། ཡིན་ནའི་ད་དེའི་མཉམ་དུ་ཡང་ཅིག་ས་གནས་སོ་སོ་ལ་ཨ་ནེ་ཡང་དེ་འདྲའི་ཅིག་དཔེར་གྱི་ད་ང་ཚོ Victoria ན Victoria མངའ་སྡེ་དམིགས་བསལ་གྱིས་ད་མེལ་བྷོན་ཁུལ་ལ་ནི་ཅིག་དེ་འདྲའི་དཔེར་གྱི་ད་ལོ་ནས་ཆ་ཤས་འགྲོ་གི་རེད། ང་རང་ཆ་བཞག་པ་ན་དེ་འདྲའི་ཅིག་ད་ཉམས་མྱོང་མང་པོ་ཡོད་དུས་འདི་ཡིས་ང་ཚོ་ས་ཁུལ་ད་བོད་པ་མང་ས་དང་འདྲ་པོ་ཅིག་ད་ཕུད་ཀྲེ་ཆགས་ཡོད་རེད། འདི་ཕུད་ཀྲེ་ལ་དེ་སྔ་ཆབ་སྲིད་བཙོན་ཟུར་གསུམ་ཁོང་ཚོའི་མཉམ་དུ་ཁྲིད་བྱས་ནས་ཡང་ཅིག་ཁོང་རང་ཚོའི་གི་དཀའ་ངལ་མ་འདྲ་མ་འདྲ་དེ་འདྲའི་ཁོང་ཚོ་ལ་མཉམ་དུ་ད་ལྟ་གྲོས་ཚོགས་འཐུས་མི་མཉམ་དུ་ཨ་ནི་ཅིག་སྐད་ཆ་བཤད་བྱུང་སོང་ད་ང་ཚོ་ཕ་གི་ལ་དཀའ་ངལ་ཆེ་ཤོས་གཅིག་དེ་ཨ་ནི་འདི་ཐུག་ཡོད་རེད་ད་ལྟ་དཀའ་ངལ་ཆེ་ཤོས་གཅིག་དེ་ད་ལྟ་ཕ་ཆབ་ཆབ་སྲིད་བཙོན་ཟུར་དེ་གས་ཕར་འབྱོར་བསྡད་པ་དེ་གས་ལ་ལོ་གི་དཀའ་ངལ་ཆེན་པོ་ཞེ་པོ་ཡོད་རེད་ནི་མང་ཆེ་ཅིག་ད་ལྟ་ཅིག་ང་ཚོ་མལ་བོན་ལ་ད་ཅིག་ཐོག་མ་བལ་ཡུལ་ལ་འབྱོར་བལ་ཡུལ་ནས་རྒྱ་གར་ལ་འབྱོར་བའི་སྐབས་ལ་ཨ་ནི་ལོ་དེ་བརྗེ་པོ་རྒྱག་དགོས་ཡ

ནང་མི་རེ་ཟུང་ཁ་ཤས་ཨ་ནེ་ཡང་སོ་སོའི་གི་བུ་ཕྲུག་དེ་གའི་ཕར་བོད་ལ་ལྷག་བསྡད་པ་ཨ་ནི་ཕ་མ་ཚུར་ད་ཅིག་རྒྱ་གར་ལ་སླེབས་བྱས་ནས་ད་དེ་འདྲ་ཧ་ལམ་ལོ་ཉི་ཤུ་ཨ་ནི་ཕ་མ་དང་སོ་སོའི་གི་སྤུ་གུ་མ་ཐུག་པ་ཅིག་དེ་འདྲའི་གི་དཀའ་ངལ་འཕྲད་ཡོད་པ་ཨ་ནི་དེ་གའི་ལ་ཨ་ནི་ཅིག་ད་ང་ཚོ་ཨོ་སི་ཀྲོ་ལི་ཡ་གི་ཅིག་དང་ཐོབ་ཐང་ཡོད་རེད་སོ་སོ་སྤུ་གུ་ཚུར་འཐེན་ཡ་གི་ཐོབ་ཐང་ཡོད་རེད་དེ་འདྲ་ཞིག་ཞུ་གཏུག་སྙན་ཞུ་རྒྱབ་བྱས་ནས་ཨ་ནི་རྒྱ་ནག་གཞུང་གི་ད། སྤུ་གུ་དེ་གས་ལ་ཕྱིར་སྐྱོད་ལག་ཁྱེར་སྤྲོད་ཀྱི་མེད་པ་དང་འདི་ཡི་དཀའ་ངལ་ཆེན་པོ་ཞིག་འཕྲད་བྱས་ནས་ད་ཞུ་གཏུག་སྙན་ཞུ་རྒྱབ་བྱས་ནས་ལོ་མང་པོ་འགྲོ་ནས་ད་དུང་ཚུར་སླེབས་ཐུབ་ཡ་ཁག་པོ་དེ་འདྲའི་གི་གནས་སྟངས་ཆགས་ཡོད་དུས་འདིའི་སྒང་ལ་ད་ཅིག་ས་གནས་ཀྱི་གྲོས་ཚོགས་འཐུས་མི་ཡང་མིན་ན་མངའ་སྡེའི་གྲོས་ཚོགས་འཐུས་མི་ཀྱིས་འདིའི་སྒང་ལ་ཕྱག་རོགས་ག་རེ་གནང་ཐུབ་ཀྱི་ཡོད་མེད་དེ་འདྲའི་གི་ལ་སོགས་པ་བོད་ནང་གི་ད་ཆབ་སྲིད་གནས་སྟངས་ལོ་རེ་ནས་ཨ་ནི་ཅིག་ཛ་དྲག་རུ་འགྲོ་གི་རེད། དེ་གྲས་སྒང་ལ་ཨ་ནི་ཅིག་ད་གྲོས་ཚོགས་འཐུས་མི་ལ་ཕར་ཞུས་བྱས་ནས་ཨ་ནི་ཁོང་ཚོའི་ངོས་ནས་རོགས་པ་ག་རེ་བྱེད་ཐུབ་ཀྱི་ཡོད་མེད་དེ་གྲས་ཅིག་ཕར་སྙན་སེང་ཞུ་ཡས་ཀྱི་གོ་སྐབས་བྱུང་སོང་ཞུ་ཡས་ཡིན་སྐུ་ཞབས་ལགས། རེད་ཨ་ནི་ད་ཅིག་རྣམ་པ་ཚོ་ད་བོད་ཀྱི་ཆབ་སྲིད་བཙོན་པ་གསུང་དུས་ཙམ་པ་ད་ཆབ་སྲིད་བཙོན་པ་རྒྱ་གར་དང་བལ་ཡུལ་ལ་འབྱོར་མཁན་མང་ཆེ།

ཨ་ནི་ཏན་ཏན་ད་སྐད་ཡིག་འདི་དཀའ་ངལ་ཆེ་ཤོས་ཅིག་ཆགས་བསྡད་པ་རེད་སྐད་ཡིག་སྐད་ཡིག་འདི་མེད་ཡོང་དུས་ཁོ་རང་བཞིན་གྱིས་ཨ་ནི་ཅིག་ལས་ཀ་རག་ཡ་ཁག་པོ་དེ་འདྲའི་གྱི་གནས་སྟངས་ཆགས་ཡོད་རེད་ཡིན་ནའི་ལེ་ད་ཨོ་ཨོ་སི་ཊོ་ལི་ཡའི་གཞུང་ངོས་ནས་ཧ་ལས་པའི་བཀའ་དྲིན་ཆེན་པོ་བྱེད་བྱེད་བཞིན་ནས་ཨ་ནི། ད་ད་ལྷན་རྒྱས་ད་ཅིག་བོད་རིགས་ད་ཅིག་ཚང་མ་ལ་ཨ་ནི་སློབ་གྲྭ་འགྲོ་ཡས་ཀྱི་དེ་འདྲས་ཀྱི་གོ་སྐབས་གནང་ཡོད་རེད་ཨ་ནི་ད་ཅིག། མི་ཁ་ཤས་ངོས་ནས་ང་རང་སྤྱིར་བཏང་ལས་ཀ་འདི་སྐད་སྒྱུར་གྱི་ལས་ཀ་བྱེད་ཀྱི་ཡོད་ཁོང་ཚོ་ལ་ཅིག་རོགས་སྐྱོར་ཞུ་ཡ་དང་སྐད་སྒྱུར་ཞུ་ཡ་དེ་འདྲའི་ལས་ཀ་བྱེད་ཡོང་དུས་མང་པོ་ཞེ་པོ་ཅིག་གིས་ད་མི་ཚེ་ནང་ལོགས་ལ་ཅིག་སློབ་སྦྱོང་སྦྱང་ཡས་ཀྱི་གོ་སྐབས་དེ་འདྲའི་བྱུང་གི་རེད་བསམ་པ་མ་བྱུང་སྟེ་ད་ཨོ་སི་ཊོ་ལི་ཡར་སླེབས་ནས་ད་སློབ་སྦྱོང་སྦྱང་ཡས་ཀྱི་གོ་སྐབས་བྱུང་སོང་དཔེ་མི་སྲིད་ཀྱི་ད་སེམས་ནང་དགའ་ཚོར་ཆེན་པོ་ཞེ་པོ་ཅིག་འདུག་ད་ཤེས་ཀྱི་ཞེ་དྲག་ཤེས་ཀྱི་ཞེ་དྲག་ཤེས་ཀྱི་མི་འདུག་སྟེ་ཡིན་ནའི་ལེ་ཨུ་ཚུགས་བརྒྱབ་བྱས་སྦྱང་གི་ཡོད་པས་ད་དེ་གལ་ཆེན་པོ་རེད། ཨཱ་ནི་སོ་སོའི་གི་འཚོ་བ་དང་མི་ཚེའི་བདེ་སྐྱིད་ལྷག་མ་དེ་འདིར་སྐྱེལ་དགོས་ཀྱི་ཡོད་དུས་ཨཱ་ནི་སྐད་ཡིག་འདི་གལ་ཆེན་པོ་རེད་ཟེར་ན་ནི་ཨུ་ཚུགས་རྒྱབ་བྱས་ནས་དངོས་གནས་དཀའ་ལས་རྒྱག་གི་འདུག་ཨཱ་ནི་ག་ལ་འང་ད་ཁ་ཤས་རེད། ཁ་ཤས་ཅིག་ཨཱ་ནི་ག་ལ་གང་འཚམ་ཡག་པོ་ཆགས་བྱས་ནས་ཡང་ཅིག་མང་པོ་ཅིག་ཨཱ་ནི་ལས་ཀ་ད་ལ་ཕྲན་བུ་དེ་འདྲས་ཨཱ་ནི་མང་པོ་ཅིག་རག་བསྡད་རེད་ཞུ་ཡིན་སྐུ་ཞབས། སྤྱི་བཏང་ཨ་ད་མེལ་སྦོན་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་བརྒྱ་ཆ་དྲུག་ཅུ་བདུན་ཅུ་ཆབ་སྲིད་བཙོན་པ་རེད་གསུངས་རེད་ད་དེ་མིན་ཅིག་ད་བོད་མི་ཡོད་པ་ཚོ་ཆབ་སྲིད་བཙོན་པ་ཆགས་ཀྱི་ཡོད་མ་རེད་དེ་ཆབ་སྲིད་བཙོན་པ་ཆབ་སྲིད་བཙོན་པ་ཚོ་དང་ཡང་བོད་མི་གཞན་པ་ཚོའི་བར་ལ་སྐབས་རེ་ཆབ་སྲིད་བཙོན་པ་ཚོ་གིས་བོད་ནང་གི་ཁོ་རང་ཚོ་བཙོན་ཁང་ནང་ལ་བཞུགས་པའི་སྐབས་ཀྱི་ཉམས་མྱོང་དང་མྱོང་ཚོར་དང་དཀའ་སྡུག་ག་རེ་བྱུང་ཡོད་པ། དེ་འདྲའི་ཡང་ཅིག་བོད་མི་གཞན་པ་ཚོ་མཉམ་དུ་བསམ་ཚུལ་བརྗེ་ལེན་གནང་ཡས་ཀྱི་ཚོགས་འདུ་དང་བགྲོ་གླེང་འདྲ་བོ་དེ་འདྲས་ཡོང་གི་འདུག་གས་རྣམ་པ་ཚོ་གོ་སྒྲིག་གནང་ཐུབ་ཀྱི་འདུག། སྤྱི་བཏང་གི་དེ་འདྲས་ཀྱི་ད་ལྟ་ན་ད་བུ་དུ་སྤྱི་བཏང་གི་དེ་འདྲས་གོ་སྒྲིག་གནང་བ་རེད་ཉིས་སྟོང། བཅུ་གཉིས། ཉིས་སྟོང་བཅུ་གཉིས་བཅུ་གསུམ་ལོ་ལ་ང་ཚོས་ཀྱིས་ད་ལྟ་བོད་ཀྱི་དུས་སྟོན་གྱི་སྲུང་བརྩི་གནང་ཡོད་རེད། མེལ་བོན་ལ་ད་ཐེངས་པ་དང་པོ་བོད་ཀྱི་དུས་སྟོན་ཉི་མ་གཉིས་སྲུང་བརྩི་གནང་ཡོད་རེད་དེའི་སྐབས་ལ་ཨ་ནི་ང་ཚོར་ཆབ་སྲིད་བཙོན་ཟུར་ཁ་ཤས་ཅིག་ལ་ཨ་ནི་ཁོ་རང་ཚོས་ཀྱི་ཨ་ནི་ལོ་རྒྱུས་བཤད་ཡས་ཀྱི་དེ་འདྲའི་གོ་སྐབས་ཅིག་བྱུང་ཡོད་རེད། ཨ་ནི་ད་ཕལ་ཆེར་སྡིངས་ཆའི་སྒང་ལ་ཆབ་སྲིད་བཙོན་ཟུར་ཕལ་ཆེར་ལྔ་དྲུག་ཅིག་ཡིན་པ་ཡོད་དེ་འདྲ་ཁོ་རང་ཚོས་ཀྱིས་ཨ་ནི་ཅིག་ལོ་རྒྱུས་བཤད་ཡས་ཀྱི་དེ་འདྲའི་གོ་སྐབས་བྱུང་ཡོད་རེད་ད་འདི་སྐབས་ལ་བོད་པ་མང་པོ་ཞིག་ཡོད་རེད་དེ་གྲས་ཀྱིས་ཨ་ནི་གསན་འཇོག་གནང་ཡ་ད་ཨ་ནི་ཡང་ད་ལྟ་དེ་སྔ་ད་ལྟ་ང་རང་རང་གི་ཚོགས་པ་ཆུང་ཆུང་ཅིག་བཙུགས་བྱས་ནས་ཨ་ནི་ད་ལྟ TCV ལ་ཨ་ནི་ཕྲུ་གུ་བཞི་ཅིག་འདྲ་ཅིག་ཡོད་པ་ད་འདི་གི་རྒྱབ་ལྗོངས་འདི་ཨ་ནི་ད་དངུལ་གི་བསྡུ་རུབ་བྱས་ཏེ་ཨ་ནི་ལྟད་མོ་བསྟན་གྱི་ཡོད་རེད་ཨ་ནི་ལོ་ལྟར་རེ་ད་བོད་ཀྱི་ཆབ་སྲིད་དང་ཨ་ནི། ཆོས་ཡུལ་གྱི་འབྲེལ་བ་ཡོད་པའི་ལྟད་མོ་དེ་འདྲ་བསྟན་བྱས། ཨ་ནི་འདི་མ་བསྟན་གོང་ལ་ཨ་ནི་ཡང་ང་ཚོ་ད་ལྟ་དེ་སྔ་ཆབ་སྲིད་བཙོན་ཟུར་ཁག་གཉིས་ལ་ཨ་ནི་ཁོ་རང་ཚོའི་གི་ལོ་རྒྱུས་ད་འདི་སྐབས་ལ་ལྟད་མོ་ལྟ་མཁན་མང་ཆེ་ཆེ་ད་དབྱིན་ཇི་ཆགས་བསྡད་ཡོད་རེད་བརྒྱ་ཆ་དགུ་བཅུ་དགུ་བཅུ་དགུ་བཅུ་གོ་ལྔ་དབྱིན་ཇི་ཆགས་བསྡད་ཡོད་འདུག་ཨ་ནི་དེ་གས་ལ་ཨ་ནི་ཁོ་རང་ཚོའི་གི་ལོ་རྒྱུས་དེ་ཚང་མ་ཆ་ཚང་གཅིག་དབྱིན་ཇི་ནང་བར་བསྒྱུར་བྱས་ནས་ཨ་ནི་དབྱིན་ཇི་དེ་གས་ལ་ཨ་ནི་ཆབ་སྲིད་བཙོན་ཁོ་ཚོའི་ཁོ་རང་ཚོའི་གི་ལོ་རྒྱུས་བཤད་ཡས་གི་དེ་འདྲ། མི་སྣ་གཉིས་ལ་ནི་དེ་ལས་གོ་སྐབས་བྱུང་ཡང་འབྲེལ་ཡོད་བྱུང་སོང་ཞུ་ཡི་སྐུ་སྲིང། ད་རིང་གི་ལས་རིམ་འདིའི་ནང་ལ་ཨོ་སི་ཀྲོ་ལི་ཡའི་གྲོང་ཁྱེར་མེལ་སྦོན་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་བློ་བཟང་ལགས་ཕེབས་ནས། མེལ་སྦོན་ཁུལ་ལ་ཡོད་པའི་ད་བོད་མི་ཚོ་གིས་བོད་ཀྱི་ད་ག་འདྲ་རིག་གཞུང་སྐད་ཡིག། དེ་ཚོ་མི་ཉམས་རྒྱུན་འཛིན་སྲུང་སྐྱོབ་ག་འདྲ་ཞིག་གནང་གི་ཡོད་མེད་དེ་ག་གནང་ཞིང